འཁོར་བ་གྱི་བདེ་བ་དེ་ནི་སྲིད་པའི་ཕུན་སུམ་ཚོགས་པའི་བདེ་བའི་གྱི་འབྲས་བུ་དེ་དོན་དུ་གཉེར་ནས། དོན་དུ་གཉེར་ནས་དཔེར་ན་ང་རང་ཚོ་ཁྱོད། དེ་ནས་གཉེན་ཉེ་དུ་ལ་སོགས་པ་གཉེན་བཤེས་ལ་སོགས་པ་དང་ཨ་ནེ། དཔལ་འབྱོར་ལོངས་སྤྱོད་ལ་སོགས་པ་དང་དེ་ཚོ་ལ་ཆགས་པ་དེ་ཙམ་གྱིས་དེ་ཡང་ཉེས་དམིགས་རེད་དེ་དེ་ཙམ་གྱིས་མ་ཟད་པ་གྱིས་ནི་ཕྱི་མའི་བདེ་བ་ལ་ཡང་མ་ཆགས་པ་ཅིག་དགོས་རེད། ཕྱི་མའི་བདེ་བ་དཔེར་ན་ཨ་ནེ། མངོན་མཐོ་ལྷ་མི་གྱི་བདེ་བ་ཙམ་ལ་ཡང་དེ་ཙམ་གྱིས་ཆོག་ཤེས་མ་བྱས་པ་ཅིག།

ཆགས་པ་ཡོད་རེད་དེ་ཡེ་ནས་ཕུགས་ནས་བསམ་བློ་གཏོང་གི་ཡོད་ན་ཁམས་གསུམ་ག་པར་སྐྱེས་པའི་ཡེ་ནས་ཚངས་པ་དང་བརྒྱ་བྱིན་ལ་སོགས་པ་ད་བར་ན་ཡང་ཅིག་ནས་འོག་མིན་གྱི་ལྷ་ཁམས་ཅིག་ལ་སྐྱེས་པའི་དབང་དུ་བཏང་ན་འཁོར་བའི་ནང་བསྡད་ཡོད་མ་གཏོགས་ལྕགས་སྲེག་གྱི་ཁང་པ་དེ་ལས་ཡང་ཐར་ཡོད་མ་རེད་བ་ད་རྒྱལ་བ་སྐལ་བཟང་རྒྱ་མཚོས་ཁམས་གསུམ་འཁོར་བ་ཞེས་བྱ་ལྕགས་སྲེག་གྱི་ཁང་པ་ཕྱོགས་བཅུ་གང་དུ་ཕྱིན་ཀྱང་སྡུག་བསྔལ་གྱིས་སྲེག་པ་གསུངས་ཡོད་རེད་བ།

ང་ཚོ་སྤྱི་བཏང་གི་ཕལ་ཕལ་གྱི་བདེ་བ་ཆུང་ཆུང་ཅིག་ལ་ཆགས་ཏེ་ཡིན་ན་དཔལ་འབྱོར་དེ་ལས་ཆེས་ཆེ་དང་དེ་ལས་ཆེས་དེ་ཚོ་ལ་ཞེན་པ་རྩ་བ་ནས་ལོག་ཐུབ་མ་སོང། གནས་སྐབས་ཀྱི་ཕལ་ཕལ་གྱི་དཔལ་འབྱོར་ལོངས་སྤྱོད་དེ་འདྲ་ཅིག་ལ་སོ་སོ་ཆགས་སྲེད་ཅིག་ཡོད་ན་དེ་ལས་ལྷག་ལས་ཀྱང་ལྷ་ཡི་བདེ་བ་དེ་འདྲ་ལ་ཆགས་སྲེད་ལོག་ཐུབ་ཡག་ཁག་པོ་ཞེ་དྲག་ཡོད་པ་དེ་ལོག་ཐུབ་ཀྱི་མ་རེད་པ། སྔོན་མ་བཅོམ་ལྡན་འདས་ཀྱིས་ཨ་ནི་ཁོང་གི་གཅུང་དགའ་བོ། གཅུང་དགའ་བོ་ཐོག་མར་ངན་སོང་གི་སྡུག་བསྔལ་བསྟན་ཅིང་ངན་སོང་གི་སྡུག་བསྔལ་ལས་ཞེན་པ་ལོག་པར་བསྟན། ཡེ་ནས་ལྷ་ཡི་བདེ་བ་བསྟན་ནས་ལྷ་ཡི་བུ་དང་བུ་མོ་ལ་སོགས་པ་དེ་ཚོ་ལྷ་ཡི་སྐྱེད་ཚལ་རྫིང་བུ་ལ་སོགས་པ། བ་དེ་དག་ལྷ་ཡི་གཞལ་མེད་ཁང་དེ་ཚོ་བསྟན་ནས་དེ་ཚོ་དོན་དུ་གཉེར། དེ་ཚོ་དོན་དུ་གཉེར་ནས་བསྡད་པ་རེད། དེའང་ནི་འཁོར་བ་གྱི་བདེ་བ་དོན་དུ་གཉེར་མཁན་ཅིག་མ་གཏོགས་འཁོར་བ་ལ་ནི་ཞེན་པ་ལོག་ཐུབ་ཡོད་མ་རེད། དེ་ཞེན་པ་ལོག་མ་ཐུབ་ཡིན་ཙང་ནི་བཅོམ་ལྡན་འདས་ཀྱིས་དགོངས་པ་བསྟན་ཅིང་ནི

རྩེ་སྐྱོ་བོ་ཅི་བྱ། སེམས་སྐྱོ་པོ་ཅིག་བྱས་པ་ཡིན་ཙང་ནི་ཉི་མ་གཅིག་ཀུན་དགའ་བོ་ལ་སྐད་ཆ་དྲིས། མི་ཚང་མ་ཚང་དེ་ང་ལ་ཁ་གྲག་གི་མི་འདུག་ང་སངས་རྒྱས་ཀྱིས། རབ་ཏུ་བྱུང་བ་ཤོག། དེ་ནས། སྐྲ་དོ་ཁ་བོ་འདྲེས། རྒྱལ་སྲིད་སྤོངས་ཟེར་རྒྱལ་སྲིད་སྤངས་པ་རེད་སྐྲ་དང་ཁ་སྤུ་བྲེགས་པ་རེད། གཙུག་ལག་ཁང་སྡོད་ཟེར་གཙུག་ལག་ཁང་བསྡད་པ་རེད་དེ། ཡིན་ནའི། དགེ་སློང་ཚང་མ་ཚང་དེ་ང་ལ་ཁྱོན་ནས་ཁ་གྲག་གི་མི་འདུག།

ལས་སླ་པོ་ཅན་དུ་བྱེད་ཐུབ་པར་མ་གཏོགས་དཀའ་ལས་ཁག་པོ་ཞིག་ལ་བྱེད་དགོས་མང་ཁྲོལ་མ་གཏོགས་སྒྲུབ་ན་ངེས་པར་དུ་ཡང་སྒྲུབ་ཐུབ། ཁོ་རང་གིས་ང་ཚང་ཚང་མ་ཚང་ཞོར་ལས་གྲྭའི་ཞིང་ནས་དགྲ་བཅོམ་པའི་གོ་འཕང་ཅིག་ཐོབ་དགོས་བྱུང་སོང་ན་ངེས་པར་དུ་ཐོབ་དགོས། སྔོན་མ་དེ་ནི་འཕགས་པ་གནས་བརྟན་བཅུ་དྲུག་ལ་སོགས་པ་དེ་ཚོས་ད་ལྟ་དལ་འབྱོར་གྱི་མི་ལུས་དེ་ལྟ་བུ་ཞིག་ཐོབ་བྱས་ནས་དགྲ་བཅོམ་པའི་གོ་འཕང་ཐོབ་རུང་མ་གཏོགས་ལུས་རྟེན་དེ་དང་མི་འདྲ་བ་ཅིག་ཡོད་མ་རེད།

ལངས་ཏེ་ལྷ་དང་ཀླུ་ཡི་གཉིས་མེད་ལྷ་མིན་དང་སའི་མཁའ་འགྲོའི་རིག་འཛིན་མི་ཨ་ཅེ་དང་སྟོང་ཆེན་མིའི་སོ་སོང་ཡོར་བ་ཟ་བདེ་ཞིང་ལངས་ཏེ་འགྲོ་བ་འདྲེས་པ་ཕྱག་རྒྱུད་བཞི་ལས་བྱང་ཆུབ་སེམས་རིན་པོ་ཆེ་དེ་མི་ཡི་དེ་ལས་གཉིས་པ་ལྷག་པ་ཅན་འགྲོ་བ་གཞན་གྱི་དེ་ལ་གཉིས་ཡས་ཆུད་ནས་མེད་པ་ཡིན། མི་ཡི་དེ་ལ་ངེས་འབྱུང་གི་གསུམ་པ་སྤྱི་ལྷག་ཡོད། ངེས་འབྱུང་གི་གསུམ་པ་སྤྱི་ལྷག་ཡོད་པ་དང་སྟོང་ཆེན་པོ་གྱི་སྤྱི་པ།

བྱང་ཆུབ་སེམས་རིན་པོ་ཆེ་ཐུབ་མི་རྟེན་ལ་ལྷག་པ་ཅི་ཅི་ཡང་མེད་པར་བ། དེ་ཡིན་ཙང་ནི་མཐར་ཐུག་ལ་སྲིད་པའི་དོན་མཆིས་བ། སྐྱེ་འཆིའི་རིགས་ལ།